བྱས་ཙང་དེ་རིང་ང་ཚོའི་བསྐྱར་ཞིབ་ལས་རིམ་འདིའི་ནང་གནད་དོན་འདིའི་སྐོར་ལ་ཡ་གླེང་སློང་ཁ་ཅིག་ཞུ་གི་ཡིན། ད་རྒྱ་ནག་གི་སྤྱིར་བཏང་བཤད་པའི་གསར་འགྱུར་འགོད་སྟངས་ཡིན་ནའི་རེད་ད་ག་ནང་བཞིན་སྤྱི་ཚོགས་དྲ་ལམ་ཐོག་གི་མི་མང་གི་གཏམ་བརྗོད་རང་དབང་ལ་ཡ་དོ་དམ་བྱས་བྱས་རྒྱལ་སྤྱི་ཁོ་རང་ཚོའི་འདོད་པ་མེད་པ་དེ་ཚོ་བཤད་མཁན་དེ་ཚོ་ལ་ཡ་སྐྱོན་བརྗོད་དང་ཉེས་ཆད་སྤྲད་པ་ཟེར་དེ་དེ་ཀོ་གསར་པ་ཟེར་སྐད་མ་རེད། ད་ཡིན་ནའི་དེ་རིང་ཁ་སང་གསར་པ་ཞིག་ག་རེ་འདུག་ཟེར་ན། འདིའི་སྔོན་ལ་ཡ་ཆབ་སྲིད་དང་འབྲེལ་བ་ཡོད་པའི་གནས་ཚུལ་བཤད་ཆོག་གི་མ་རེད་ཡིན་ནའི། དཔལ་འབྱོར་དང་འབྲེལ་བ་ཡོད་པའི་གནས་ཚུལ་དེ་ཚོ་བཤད་སའི་ས་རྒྱ་ཏོག་ཙ་ཆེན་པོ་ཡོད་རེད། འདི་ག་ལེ་ག་ལེ་སྒོ་རྒྱབ་བྱས་འདས་པའི་ཟླ་བ་གཅིག་གཉིས་ཤིག་དང་དཔལ་འབྱོར་དང་འབྲེལ་བ་ཡོད་པའི་གནས་ཚུལ་དེ་ཚོ་ཧ་ལམ་གཅིག་ཆབ་སྲིད་ལས་ཚོར་སྣང་སྐྱེན་པ་དང། རྒྱ་ནག་གཞུང་གིས་དོ་སྣང་བྱས་བྱས་རྗེས་སུབ་ཡག་དང་བཀག་ཡག་དང་བཤད་མཁན་དེ་ཚོ་ལ་ཡ་ཉེས་ཆད་སྤྲད་ཡག་དེ་ཡིན་ན་ཤུགས་ཆེར་ཕྱིན་པའི་གནས་ཚུལ་ཞིག་འདུག་བྱས་ཙང་ངས་དེ་རིང་བརྗོད་གཞི་འདིའི་ཐོག་ལ་ཡ་གནས་ཚུལ་ཁ་ཤས་ཤིག་ངོ་སྤྲོད་ཞུས་ན་བསམ་བསམ་རེ་བྱུང། བརྗོད་གཞི་ཁོ་རང་མ་བཤད་གོང་ལ་ཡ་རྒྱ་ནག་གི་དཔལ་འབྱོར་དང་འབྲེལ་བ་ཡོད་པའི་གསར་འགྱུར་ཁ་ཤས་ཞུ་དགོས་བྱུང་ན། ད་གསར་འགྱུར་ཡག་ག་ཞིག་མི་འདུག་རྒྱ་ནག་གཞུང་གི་རེ་བ་བྱས་པ་ན་ཞེས་གསར་འགྱུར་མང་ཆེ་ཅིག་སྡུག་རེ་ཅིག་རེད་བཞག་ད་ཡིན་གཅིག་མིན་གཅིག་གསར་འགྱུར་ཡག་རེ་འཚོལ་གར་འགྲོ་དགོས་ཀྱི་ཡིན་ན་ད་གཟའ་མིག་དམར་ཉིན་དེ་དེ་རིང་རྒྱ་ནག་གི་ཧོང་ཀོང་ཡིན་ནའི་རེད་ཧྲེན་ཀྲེན་ཡིན་ནའི་རེད་ད་ག་ནང་བཞིན་ཧྲང་ཧའེ་ཡིན་ནའི་རེད་མ་དངུལ་རྐང་གྲངས་ཀྱི་ཁྲོམ་ར་ལ་ཡ་ད་རྒྱ་ནག་གཞུང་གིས་ཐབས་ཤེས་ཞེ་པོ་ཅིག་ཁ་སང་ནས་འགོ་འཛུགས་བྱས་བྱས་པའི་རྗེས་ལ་ཡིན་ན་ཕྲན་བུ་ཡར་འཕར་བཞག་ད་དེ་འཕར་དགོས་ཡག་གི་རྒྱུ་མཚན་གཙོ་བོར་དེ་ཡིན་ན

སྤྱིར་བཏང་གི་རྒྱ་ཆེ་ས་ནས་ཟླ་བ་ཁ་ཤས་དང་ལོ་གཅིག་བཤད་པ་ཡིན་ན་ལོ་གཅིག་སྐྱོ་པོ་བྱུང་བྱས། དཀའ་ངལ་འཕྲད་པ་ཡིན་ན་འདིའི་རྗེས་ལ་ཡ་ལོ་དེ་ཡིན་ཕྲན་བུ་ཡར་འཕར་ཡོང་ནས་དེ་བྱས་མི་ཤེས་ལོ་བཞི་ཚེ་བཞི་མ་མ་ཟ་ཟ་བ་བསྡད་ཟེར་ཚེ་ཞེ་དྲག་གིས་ནི་བསྐོར་བ་རེད། འདི་ནས་ཡིན་ན་ད་རྒྱ་ནག་གི་མ་དངུལ་རྐང་གྲངས་ཁྲོམ་ར་ལ་ཡ་དམིགས་བསལ་གཅིག་འགྲེལ་བཤད་བརྒྱབ་དགོས་ཡག་ཅིག་ག་རེ་རེད་ཟེར་ན་རྒྱ་ནག་གི་མ་དངུལ་རྐང་གྲངས་ཁྲོམ་ར་ཟེར་ཁོ་རང་རང་རྒྱ་ནག་གི་དཔལ་འབྱོར་དང་དང་པོ་འགོ་འཛུགས་དུས་ཁོ་རང་ནས་ཡག་པོ་ཅིག་མཚུངས་ཡོད་མ་རེད། བྱས་ཙང་དཔེར་ཅིག་བཞག་པ་ཡིན་ན་ད་རྒྱ་ནག་དེ་རིང་ཁ་སང་འཛམ་གླིང་ནང་དཔལ་འབྱོར་སྟོབས་ཆེ་ཤོས་ཨང་གཉིས་པ་དེ་ཡིན་ཟེར་བ་རེད། ཧ་ལམ་ཅིག་ཨ་མི་རི་ཀའི་དཔལ་འབྱོར་གྱི་བརྒྱ་ཆ་དྲུག་ཅུ་རེ་བདུན་རེ་བརྒྱད་ད་ཅིག་ཟིན་འདུག་ག་ད་རྒྱ་ཆེན་པོ་ཞེ་དྲག་རེད་པ། ཡིན་ན་ལ་རྒྱ་ནག་གི་མ་དངུལ་རྐང་གྲངས་ཁྲོམ་ར་ད་ཧྲང་ཧའེ་ཡིན་ནའི་རེད་ཧྲེན་ཀྲེན་ཡིན་ནའི་རེད་ད་དེ་རིང་ཁ་སང་པེ་ཅིན་ལ་ཆུང་ཆུང་ཅིག་ཡོད་རེད་དེ་གྲས་ཚང་མ་ལོག་ཚུར་བསྡོམས་པ་ཡིན་ནའི། ཁོའི་བསྡོམས་པའི་བསྡོམས་གྲངས་ཀྱི་རིན་ཐང་ཅིག་ཡོད་རེད་པ། རིན་ཐང་འདི་ཡིན་ན་ཨ་མི་རི་ཀའི་ནང་ལོགས་བཟོ་ཚོང་ལས་ཁང Apple དང Google ཟེར་ཅིག་ཡོད་རེད་པ་འདི་གཉིས་གཉིས་མཉམ་དུ་བསྡོམས་པ་ལས་ཆུང་ཡོད་རེད། བྱས་ཙང་གི་རྒྱ་ནག་གི་མ་དངུལ་རྐང་གྲངས་ཁྲོམ་ར་དེ་ཡིན་ན་ག་དུས་ཡིན་ནའི། ཁོ་དཔལ་འབྱོར་དང་མ་མཚུངས་པ་ཞེ་པོ་ཅིག་འདི་ཡོང་དགོས་རྒྱུ་མཚན་གཙོ་བོ་དེ་ག་རེ་རེད་ཟེར་ན། རྒྱ་ནག་གི་མ་དངུལ་རྐང་གྲངས་ཁྲོམ་རའི་སྒང་ལ་ཡ་ཁྲམ་པ་དང་སྐྱག་རྫུན་བཤད་མཁན་དང་ཨ་ནི་གཞུང་གི་སྒྲིག་གཞི་བརྟན་པོ་མེད་པ་འདི་འདྲ་བྱས་ཡིན་ན་མི་མང་ཆེ་ཅིག་གིས་ད་ཡིད་ཆེས་བྱེད་ཀྱི་ཡོད་མ་རེད་ད་ཡིན་ན་ལ་ཡིད་ཆེས་བྱས་བྱས།

འདས་པའི་གཟའ་མཇུག་འདི་ལ་ཡ་གཟའ་སྤེན་པ་དང་ཉི་མའི་སྒང་ཐོག་ལ་ཡ་མི་འདྲ། པེ་ཅིང་ལ་ཡོད་པའི་ཨ་མི་རི་ཀའི་གཞུང་ཚབ་ཁང་གི་ཝི་པོ་གི་བཞག་ས་ཅིག་ཡོད་རེད་པ་འདིའི་ཐོག་ལ་ཡ་ཁོང་ཚོས་སྤྱིར་བཏང་བྱས་པ་ཡིན་ན་ཨ་ཧྥེ་རི་ཀའི་ནང་ལ་ཡ་སེམས་ཅན་སྐེ་རིང་པོ་ཞིག་མི་འདུག་གས་འདིའི་སྐོར་གྱི་རྩོམ་རེ་བཞག་ཡོད་ས་རེད་ད་དེ་ཚོ་རྒྱ་ནག་དང་འབྲེལ་བ་ཅང་ཡོད་མ་རེད་ཅིག་སེམས་ཅན་སྲུང་སྐྱོབ་བྱེད་ཡག་སྐོར་རེད་བྱས་འདིའི་འོག་དེ་པད། སྟོང་ཕྲག་དང་ཁྲི་ཕྲག་མང་པོ། མང་ཆེ་ཆེ་ནི་རྒྱ་ནག་གི་མ་དངུལ་རྐང་ཐང་ཁྲོམ་རའི་རྐང་ལ་ཡར་ལྡོག་ལས་ཀ་བྱེད་མཁན་ཡིན་ན་རེད་མ་རྩ་བཞག་མཁན་ཡིན་ན་རེད་མང་ཆེ་འདི་ག་རེད་བཤད་ས་གཞན་པ་བཤད་ས་མེད་ཙང་སྡུག་སྐད་རེ་རྒྱབ་སའི་ས་ཆ་གླེང་སྟེགས་རེད་བྱས་ཙང་འདིའི་སྒང་ལ་ཞུ་བཤད་ཟུར་ཟ་བྱེད་ཡག་ཡིན་ན་རེད་འདི་འདྲས་མང་པོ་ཞིག་བྱས་བཞག་ད་འདི་བྱས་ཙང་གང་འཚམ་ཅིག་ལ་ཡིན་ན་རྒྱ་ནག་གཞུང་གིས་འདིའི་སྒང་ནས་མང་པོ་བསུབ་ཡག་འགོ་བཙུགས་པའི་རྗེས་ལ་ཟླ་བའི་ཉིན་ཁ་དེ་པེ་ཅིང་ལ་ཡོད་པའི་རྒྱ་གར་གི་གཞུང་ཚབ་ཁང་གི་ཝེ་པོ་གི་འདིའི་འོག་ལ་ཡང་ཡང་བཞག་མཁན་མང་པོ་ཞེ་པོ་ཐོན་ཙང་ད་ཅི་གང་ད། རྡོག་རྡོག་ཞུས་པ་ན་རྒྱ་ནག་གི་མ་དངུལ་རྐང་གྲངས་ཁྲོམ་ར་དེ་དཀའ་ངལ་ཆེན་པོ་ཞེ་པོ་ཅིག་འཕྲད་ཀྱི་བསྡད་ཡོད་རེད། ཁ་ཤས་ཀྱིས་ཨ་ད་རྩིས་ཞིག་བརྒྱབ་བཞག་ད་འདས་པའི་ཉི་མ་བརྒྱ་དང་བརྒྱད་ཅུ་གྱ་གཉིས་ནང་ལོགས་ལ་ཡ། རྒྱ་ནག་གཞུང་གིས་ད་མ་དངུལ་རྐང་གྲངས་ཁྲོམ་ར་གཙོ་བོ་གྱུར་པའི་རྒྱ་ནག་གི་དཔལ་འབྱོར་དེ་ད་མར་དར་རྒྱས་ཉམས་ཉེས་ཕྱིན་དཀའ་ངལ་ཞེ་པོ་ཅིག་འཕྲད་ཡོད་རེད་པ། དེ་ཚོ་ཡར་སླར་གསོ་ཡོང་ཡ་དང་དེ་ཚོ་ཡར་རྒྱས་ཡོང་ཡ་ཆེད་དུ་སྲིད་ཇུས་གསར་པ་དགུ་བཅུ་གོ་དགུ་བཏོན་བཞག་ཟེར། ཉི་མ་བརྒྱ་དང་བརྒྱད་ཅུ་གྱ་གཉིས་ནང་ལོགས་ལ་ཡ། ཧ་ལམ་ཆ་སྙོམས་བྱས་པ་ན་ཉི་མ་གཉིས་གཉིས་རེ་ཉུང་ཙམ་ཉུང་ཙམ་ནང་ལོགས་ལ་ཡ་ཡིན་ན་སྲིད་ཇུས་གསར་པ་རེ་བཏོན་པ་རེད། ཁ་སང་བདུན་ཕྲག་འདི་ཆ་བཞག་པ་ན་གཟའ་ལྷག་པ་མིག་དམར་དེ་ཚོ་ཚང་མ་ལོག་ལ་ཡ་རྒྱ་ནག་གཞུང་གི་དངུལ་ཁང་གིས་ཉར་གསོག་བྱེད་ཡ་གི་དངུལ་དེ་ཉུང་རུ་བཏང་ཡ་སོགས་པའི་བྱ་ཐབས་མང་པོ་ཞིག་སྤེལ་བྱས་ཡིན་ན་མ་དངུལ་རྐང་གྲངས་ཁྲོམ་ར་དེ་ཡར་འབུད་རྒྱག་རྒྱག་ཡ་གི་ཐབས་ཤེས་ཤིག་བྱས་ཚུལ་ལས་གཟའ་ཟླ་བའི་ཉིན་ཁ་དེ་མར་ཞེ་པོ་ཟག་བྱས། ད་དཔེར་ན་ཆ་བཞག་པ་ན་ཨ་ད་ཕ་གི་ཧྲེན་ཀྲེན་གྱི་མ་དངུལ་རྐང་གྲངས་ཀྱི་ཁྲོམ་རའི་ཁོ་གཉིས་གཉིས་ཀྱི་སྡོམ་འབོར་ཅིག་ཡོད་རེད། སྡོམ་འབོར་དེ་འདིའི་ནང་ལ་ད་དགུ་རོ་མཐོ་པོའི་བར་དེ་ནས་ཡིན་ན་ད་སུམ་སྟོང་ནས་མར་མ་ཟག་པ་བྱེད་ཀྱི་ཡིན་ཟེར་བྱས་ཞེ་པོ་ཅིག་འབད་བརྩོན་བྱས་པ་རེད། སུམ་སྟོང་སྲུང་སྐྱོབ་བྱེད་ཡག་གི་དམག་འཐབ་ཡིན་ཟེར་བྱས་ད་རྒྱ་ནག་གཞུང་གིས་ཞེ་པོ་བྱས་པ་རེད་དེ་ནས་སུམ་སྟོང་ནས་མར་ཟག་པ་སུམ་སྟོང་ནས་མར་ཟག་པའི་ཕྱིར་ཡ་ཉིས་སྟོང་དགུ་བརྒྱ་སྲུང་སྐྱོབ་བྱེད་ཐུབ་ཀྱི་ཡིན་ཉིས་སྟོང་དགུ་བརྒྱ་ནས་མར་ཟག་ཉིས་སྟོང་བརྒྱད་བརྒྱ་སྲུང་སྐྱོབ་བྱས་ཏེ་ཞེ་པོ་བྱེད་ཀྱི་ཡིན་ཟེར་བྱས་ད་ག་འདྲ་གཟའ་ཟླ་བའི་ཉིན་ཁ་དེ་ཡང་བསྐྱར་མར་ཟག་བྱས་ཉིས་སྟོང་བདུན་བརྒྱའི་ནང་ཟག་བཞག་ད་གིན་དང་པོ་དེ་ཞུས་པ་ནང་བཞིན་གསང་རྒྱུད་ཡག་རུ་སོང་རེད་རྒྱ་ནག་གཞུང་ལ་བཤད་པ་ན་གཟའ་མིག་དམར་ཉིན་ཁ་དེ་ཡིན་ན་ཡར་གོང་རུ་འཕར་བཞག་ཡར་འཕར་བ་ཡིན་ནའང་ད་དུང་ཉིས་སྟོང་བརྒྱད་བརྒྱ་ལས་ཡོད་མ་རེད་ཁྱོན་ཡོངས་ནས་བལྟས་པ་ན་རྒྱ་ནག་གི་མ་དངུལ་རྐང་གྲངས་ཁྲོམ་ར་དེ་ལ་དཀའ་ངལ་ཆེན་པོ་ཞེ་པོ་འཕྲད་ཡོད་རེད་དཔེར་ན་ཆ་བཞག་ན་གལ་སྲིད་ང་ཚོའི་ལས་རིམ་འདི་འདི་ཡུའུ་ཐུབ་དང་ངོ་དེབ་ཐོག་ལ་ཡང་བརྙན་འཕྲིན་ཐོག་ནས་གཟིགས་ཡོད་ན་ངས་དེ་པར་བཞག་ཡོད་པར་དེ་གཟིགས་ན་ད་པར་དེ་ཡིན Wall Street Journal ཟེར་གསར་ཤོག་འདིས་རྒྱ་ནག་གི་མ་དངུལ་རྐང་གྲངས་ཁྲོམ་རའི་སྐོར་གྱི་རྩོམ་གཅིག་ནང་བཏོན་འགྱོག་ཅིག་རེད་བཞག། དེའི་ནང་ལོགས་ལ་ད་འདས་པའི་ལོ་དེའི་ནང་ཐིག་གསུམ་འདུག་ག་གསུམ་དེ་ཟེར་ན་ད་ཐིག་སྔོ་ནག་དེ་ཡིན་ན་ནཱས་ཏེག་ཟེར་མཁན་དེ་རེད་དེ་ཨ་མི་རི་ཀའི་ནང་ལོགས་ཡོད་པའི་ལག་རྩལ་དང་འབྲེལ་བ་ཡོད་པའི་བཟོ་ཚོང་ལས་ཁང་དེ་ག་མང་ཆེ་དེའི་ནང་བསྡད་ཡོད་རེད་དེ་ཡིན་ན་ད་འདས་པའི་ལོ་གཅིག་ནང་ཡར་འཕར་འཕར་བ་བསྡད་འདུག་ག་གཉིས་པ་དེ་སྔོ་ཁ་དེ་ཡིན་ན་ཉི་ཧོང་གི་ནང་ལོགས་ཡོད་པའི་བཟོ་ཚོང་ལས་ཁང་ཆེ་ཤོས་ཉིས་བརྒྱ་ཉི་ཤུ་རྩ་ལྔ་མཉམ་དུ་རུག་རུག་བྱས་པའི་ཡིན་ན་ཁོང་ཚོའི་གྲངས་ཐོ་དེ་རེད

དེ་ནས་རྒྱ་ནག་མ་དངུལ་རྐང་གྲངས་ཁྲོམ་ར་ཧྲེན་ཀྲེན་དང་ཧྲང་ཧའེ་ནང་ཡོད་པའི་ཨའེ་གུག་ཟེར་གྱི་ཡོད་རེད་པ་དེ་རིགས་ཁ་ཤས་ཅིག་ཡོད་རེད་དེའི་ནང་ཨའེ་གུག་ཟེར་གལ་ཆེ་ཤོས་དེ་རེད། འདིའི་ནང་ལོགས་ལ་ཡོད་པའི་རྒྱ་ནག་གི་བཟོ་ཚོང་ལས་ཁང་ཆེ་ཤོས་སུམ་བརྒྱ་ཐམ་པའི་མཉམ་དུ་བསྡོམས་པའི་གྲངས་ཀ་དེ་རེད། དེ་ཡིན་ན་མར་ཞེ་པོ་ཅིག་མར་ཟག་འདུག་ག་གཅིག་རིག་མ་སོ་ནས་མར་བབས་བབས་པ་བསྡད་འདུག་ག་བྱས་ཙང་དེ་ནས་ཡིན་ན་ད་འདས་པའི་ལོ་གཅིག་གཅིག་བྱས་ན་དེ་ལ་རྒྱུན་རིང་ཙམ་ཞིག་གིས་རྒྱ་ནག་གི་མ་དངུལ་རྐང་གྲངས་ཁྲོམ་རའི་གནས་སྟངས་མཐོང་མ་ཟད་ཡིན་ན་མ་དངུལ་རྐང་གྲངས་ཁྲོམ་ར་དེ་ནས་དར་རྒྱས་སུ་རྒྱ་ནག་གི་དཔལ་འབྱོར་གྱི་དཀའ་ངལ་ཁྱོན་ཡོངས་དེ་མ་ཚང་སྟབས་མི་ཚོས་རྒྱུན་དུ་གོ་ན་ཤེས་རེད་མ་དངུལ་རྐང་གྲངས་ཁྲོམ་ར་ཟེར་དེ་ཡིན་ན་དཔལ་འབྱོར་དེ་དང་གཅིག་པ་མ་རེད་ཅེས་ཨ་མི་རི་ཀའི་ནང་ལྟ་བུ་རྒྱུན་དུ་ནས་བཤད་བསྡད་ཀྱི་རེད་དེ་ལས་ཡིན་ན་ལས་མ་དངུལ་རྐང་གྲངས་ཁྲོམ་ར་དེ་ནས་ག་རེ་མཐོང་ཐུབ་ཟེར་ན་སྤྱིར་བཏང་གི་ཚོང་ལས་བྱེད་མཁན་དང་མི་དེ་ཚོས། དཔལ་འབྱོར་ལ་ཡང་གདེང་ཚོད་ག་འདྲ་ཞིག་ཡོད་མེད་དང་ལྷག་པར་དུ་མ་འོངས་པ་ལ་ཡང་ཟླ་བ་ཁ་ཤས་རྗེས་དང་ཟླ་བ་གཅིག་ལོ་གཅིག་རྗེས་ལ་ཡང་དཔལ་འབྱོར་ག་འདྲ་ཅིག་ཡོང་གི་ཡོད་མེད་ཚོད་དཔག་གཞིར་བཞག་བྱས་བྱས་མ་དངུལ་རྐང་གྲངས་ཁྲོམ་རའི་ནང་ལོག་ལ་ཡང་དངུལ་བླུག་ཡག་ཡིན་ནའི་ཡང་མིན་རྐང་གྲངས་བཙོང་ཡག་ཡིན་ནའི་དེ་ཚོ་མ་དངུལ་འཇོག་དགོས་ཙང་འདི་ནས་ཡིན་ན་ཚོང་པ་དང་འདི་གས་འདིའི་བསམ་ཚུལ་དེ་གསལ་པོ་མཚོན་ཐུབ་ཅེས་དང་འདི་འདྲའི་ལྟ་ཡག་དེ་ཞིག་རག་ཡོད་རེད་བསམ་གྱི་འདུག་ཨ་དེ་མ་ཡིན་པའི་ཡང་རྒྱ་ནག་གི་གསར་འགྱུར་ད་གཙོ་བོ་དཔལ་འབྱོར་གྱི་གསར་འགྱུར་གལ་ཆེན་པོ་ཞིག་བཤད་ཡག་དེ་ག་རེ་ཟེར་ན་ཁ་སང་ཨ་དེ Wall Street Journal ཟེར་གསར་ཤོག་འདིས་གནས་ཚུལ་སྤེལ་ཡག་བྱས་པ་ཡིན་ན། འདས་པའི་ཟླ་བ་དེ་ནི་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཟླ་བ་དང་པོ་འདིའི་ནང་ལ། རྒྱ་ནག་ནང་ལོགས་ཀྱི་ཁང་ཚོང་སྐྱོང་གཉེར་གྱི་བཟོ་ཚོང་ལས་ཁང་ཆེ་ཤོས་བརྒྱ་ཐམ་པས་ཁོང་ཚོའི་ཡོང་འབབ་དེ་དང་བཙོང་ཡག་གི་སྡོམ་འབོར་འབྱོར་བ་དེ་མར་ཞེ་བོ་ཆག་བཞག་བཙོང་ཡག་གི་སྡོམ་འབོར་ཆ་བཞག་པ་ཡིན་ན་དེའི་སྔོན་གྱི་ཟླ་བདུན་པའི་བརྒྱ་ཆ་ཡིན་ན་སུམ་ཅུ་སོ་བཞི་ཙམ་མར་ཆག་བཞག་ལབ་བཞག་ད་དེའི་སྔོན་གྱི་ཟླ་བ་དེ་ཐོབ་པའི་མར་ད་རིང་དེའི་བརྒྱ་ཆ་སུམ་ཅུ་སོ་བཞི་ཆག་བཞག་ཟེར་ན་ཞེ་བོ་ཅིག་གི་དམའ་བ་རེད་ཟླ་བ་དང་པོའི་འབོར་འབྱོར་བ་དེའི་ཚད་གཞི་དེ་ཉིས་སྟོང་ཉི་ཤུ་ཐམ་པའི་ལོའི་ཟླ་བ་བདུན་པ་ནས་ད་ལྟ་བར་དུ་གང་འདྲ་མར་ཟག་མྱོང་མེད་པའི་གནས་དེ་ཅིག་སླེབས་བཞག་ལབ་བཞག་ད་བསམ་བློ་བཏང་དང་ཉིས་སྟོང་ཉི་ཤུ་ཐམ་པའི་ཟླ་བ་བདུན་པ་ཟེར་དུས་ཉིས་སྟོང་ཉི་ཤུ་ཐམ་པའི་ཟླ་བ་དང་པོ་ནས་ཟླ་བ་བདུན་པ་བར་དུ་རྒྱ་ནག་ནང་ལོག་ནད་ཡམས་དེ་དང་པོ་འགོ་བཙུགས་སོང་ང་འགོ་བཙུགས་བྱས་ནས་ཞེ་བོ་ཞིག་དམ་བསྒྲགས་བྱས་བྱས་ཁང་པ་ཞིག་དང་ཉོ་ཡ་ད་ཕར་བཞག་བྱས་མི་ཡིན་ན་ཕྱི་ལོགས་ཕྱིན་བྱས་ཁ་ལག་ཉོ་ཁར་འགྲོ་མ་ཐུབ་པར་བསྡད་བྱས་བསྡད་ཡོད་རེད་ཅེས་དང། འདིའི་སྐབས་དང་བསྡུར་བ་ཡིན་ན་ཧ་ལམ་འདྲ་པོ་རེད་ཅེས་ད་སྔོན་ནས་ཅང་ད་རིང་ག་རེ་ཟེར་ན་ནད་ཡམས་མཇུག་བསྒྲིལ་ཁང་ཚོང་དེ་ཚོ་མ་དང་དཀའ་ངལ་ཡོད་རེད་ལས

གནས་ཚུལ་འདི་གཉིས་ནི་གསར་འགྱུར་ཆེ་ཤོས་ཀྱི་དཔལ་འབྱོར་དེ་འདིར་བརྗོད་པའི་ཟུར་དུ། ད་ད་རིང་ང་ཚོའི་བརྗོད་གཞི་དེར་ཆ་བཞག་པ་ཡིན་ན། ངས་ད་གིན་ངོ་སྤྲོད་ཞུས་པ་ནང་བཞིན་རྒྱ་ནག་གཞུང་གིས་ད་རིང་ཁ་སང། ད་དེ་སྔོན་དང་མ་འདྲ་དཔལ་འབྱོར་དང་འབྲེལ་བ་ཡོད་པའི་གསར་འགྱུར་ཡིན་ནའི་རེད་འདོད་པ་སྤྱི་ཚོགས་དྲ་ལམ་ཐོག་ལ་ཡ་བགྲོ་གླེང་ཡིན་ནའི་རེད་དེ་ཚོ་ལ་ཡང་ཞེ་བོའི་ཚོར་སྣང་སྐྱེན་པོ་བྱས་བྱས་དེ་ཚོ་བྱེད་མཁན་ལ་ཡང་རྡུང་རྡེག་གཏོང་ཡག་དེ་ཚོ་ཤུགས་ཆེན་པོ་ཞིག་བྱེད་ཀྱི་ཡོད་ས་རེད་དཔེར་ཆ་བཞག་ན་ཁ་སེང་བདུན་ཕྲག་འདི་ག་རང་ལ་ད་རིང་ཁ་སང་ཞི་ཅིན་ཕིང་ལ་ཡང་སློབ་སྟོན་བྱེད་མཁན་ཟེར་ཡང་མིན་ན་ཞི་ཅིན་ཕིང་ལ་ཡང་རྒྱབ་ལ་ཡང་ངན་སྐུལ་བྱེད་མཁན་དང་ཅིག་ལབ་མཁན་ཅིག་ཡོད་ན་མིན་ན་དེ་ཡིན་ན་མང་པོ་ཅིག་གིས་རྒྱ་ནག་དམར་ཤོག་འགོ་ཁྲིད་ཝང་ཧུའུ་ཉིང་རེད་ཟེར་གྱི་རེད་བྱས་ཙང་ཝང་ཧུའུ་ཉིང་གི་གཏམ་བཤད་ཅིག་ནང་ལོག་ལ་ཡ་རྒྱ་ནག་ནང་ལོག་གི་དྲིལ་བསྒྲགས་ལས་ཁུངས་ཚང་མ་ལོག་གིས་ངེས་པར་དུ་རྒྱ་ནག་གི་མ་འོངས་པའི་འོད་སྟོང་ལྡན་པའི་དཔལ་འབྱོར་གྱི་གནས་སྟངས་དེ་དྲིལ་བསྒྲགས་རྒྱ་ཆེར་བྱེད་དགོས་རེད་ཟེར་བྱས་ཀྱི་ཁོ་རང་བཤད་བཞག་དེས་མ་ཟད་ཟླ་བ་བཅུ་གཉིས་པའི་ནང་ལོགས་ལ་ཡག་ད་མི་ཚང་མ་ལོགས་ཧང་སངས་ཅིག་ག་རེ་རྒྱ་ནག་རྒྱལ་ཁབ་བདེ་འཇགས་ལས་ཁུངས་འབྱོར་བ་ད་ཁོ་རང་གི WeChat དང་འདི་ཚོའི་སྒང་ལ་ཡག་གསལ་བསྒྲགས་གསར་པ་ཅིག་ཁ་ཤས་ཤིག་སྤེལ་བཞག་ད་དེ་ཡིན་ན་ཞེ་བོ་ཅིག་དཀོན་པོ་རེད་རྒྱ་ནག་ནང་ལོགས་ལ་ཡག་ཡག་ལས་ཁུངས་དང་འདི་སྲུང་སྐྱོབ་པ་རིགས་རེ་གཉིས་ཡོད་རེད་གཅིག་དེ་ཡིན་ན་སྤྱི་བདེ་ལས་ཁུངས་ཟེར་ཉེན་རྟོག་པ་ང་རང་སྤྱིར་བཏང་གི་རྒྱུན་དུ་སྡོད་པ་ལ་ཡག་ཁྲོམ་ཐོག་ཡང་ཡོད་པའི་བདེ་འཇགས་མི་སྣ་དང་འདི་ཚོ་གང་གའི་ལས་ཁུངས་ཡོད་པའི་སྤྱི་བདེ་ལས་ཁུངས་ཟེར་དེ་དེ་མ་ཡིན་པའི་རྒྱ་ནག་གི་རྒྱལ་ཁབ་བདེ་འཇགས་ལས་ཁུངས་ཟེར་མཁན་ཅིག་རེད་ད་དེ་ཡིན་ན་རྒྱུན་དུ་ཁོང་ཚོས་སྒྲིག་ཆས་གོན་འདོགས་པ་རྒྱུན་མཐོང་ཡོད་མ་རེད་ལ་ཡིན་ནའི་ཁོ་དངོས་གནས་ཀྱི་ཕ་གིར་ཡ་རྒྱ་ནག་གི་བདེ་འཇགས་ཀྱི་སྲུང་སྐྱོབ་དང་དེ་ཚོའི་སྐོར་ལ་ཡ་མི་གཅིག་སིམ་ཡ་ད་དེ་ཚོ་ཡིན་ན་ཤུགས་ཆེ་ཤོས་དེ་ཁོ་ཚོ་རེད་ཁོ་ཚོས་རྒྱུན་དུ་གསར་འགྱུར་ནང་མར་དོན་བྱས་སྐད་ཆ་བཤད་ཟེར་ཡག་དེ་ཞེ་པོ་ཉུང་ཉུང་རེད་བྱས་ད་ནི་ཟླ་བ་བཅུ་གཉིས་པའི་ནང་ལོགས་ལ་ཡ་ཁོ་ཚོས་གསལ་བསྒྲགས་དེ་ག་བྱས་པའི་སྐབས་ལ་མི་ཚང་མ་ལོ་ཧང་ཞེ་པོ་སངས་སོང། དང་པོ་དེ་ཁོས་གསལ་བསྒྲགས་བྱས་པའི་ནང་དོན་བཅས། གཉིས་པ་དེ་ཡིན་ན་ཁོ་ཚོས་མར་དོན་ཡོང་བྱས་གནད་དོན་འདི་འདྲ་ཅིག་སྐོར་ལ་ཡང་གླེང་སློང་བྱས་པ་སྐོར་ཧང་སང་རེད། ད་དེའི་སྐབས་དེ་གཙོ་བོ་དེ་ཡིན་ན་ཨ་ནི་དེའི་རྒྱ་ནག་གི་རྒྱལ་ཁབ་བདེ་འཇགས་ལས་ཁུངས་ཟེར་དེས་ག་རེ་བཤད་འདུག་ཟེར་ན། ཨ་ནི་ད་ག་རེ་ཟེར་རྒྱ་ནག་ནང་ལོགས་ལ་ཡང་མི་ཁ་ཤས་ཀྱིས་ཀུན་སློང་ངན་པ་བཅངས་བྱས་རྒྱ་ནག་གི་དཔལ་འབྱོར་གྱི་གནས་སྟངས་དེ་སྡུག་ཅག་ཡོད་པ་དང་སྐྱོ་པོ་ཡོད་པ་དང་དེ་འདྲས་ཀྱི་བཤད་མཁན་ཞེ་པོ་ཅིག་ཡོད་རེད། དེ་ཚོ་ཡིན་ན་ཡིན་གཅིག་མིན་གཅིག་བཀག་འགོག་བྱས་བྱེད་མཁན་དེ་ཚོར་རྦད་དེ་རྡུང་རྡེག་དང། ཨ་ནི་འདི་འདྲའི་བྱེད་དགོས་རེད། དེ་མ་ཟད་ཨ་ནི་ཕྱིའི་རྒྱལ་ཁབ་མང་པོ་ཅིག་གིས་ཨ་ནི་རྒྱལ་སྤྱིའི་ས་བབ་ཀྱི་ཆབ་སྲིད་ཀྱི་ཆེད་དུ་རྒྱ་ནག་དཔལ་འབྱོར་ཉམས་ཉེས་འགྲོ་གི་ཡོད་པའི་ཨ་ནི་དཀྲོག་གཏམ་དེ་འདྲ་ཞེ་པོ་བཤད་ཀྱི་ཡོད་རེད་དེ་ཚོ་ཚང་མ་ལོག་ཨ་ནི་བཀག་འགོག་བྱེད་དགོས་རེད་དེ་ཚོ་སྒང་ག་མེད་པ་བཟོ་དགོས་རེད་ཟེར་ཏེ་ཞེ་པོ་ཅིག་ཤུགས་ཆེན་པོ་བཤད་བཞག་རྒྱ་ནག་རྒྱལ་ཁབ་བདེ་འཇགས་ལས་ཁུངས་ཟེར་དེས་བཀའ་རྒྱ་དེ་འདྲ་ཞིག་བཏང་དུས་ཙམ་པ། དཔལ་འབྱོར་གྱི་གསར་འགྱུར་ཟེར་མཁན་དཔལ་འབྱོར་གྱི་གསར་འགྱུར་ཅིག་ཆགས་ཡོད་མ་རེད་ད་དེ་དངོས་གནས་ཆབ་སྲིད་ཡིན་མ་ཟད་གལ་སྲིད་ཁོ་ཚོའི་བཤད་སྟངས་དེ་འདྲ་ནོར་ཡོད་པ་ཡིན་ན་རྒྱ་ནག་རྒྱལ་ཁབ་བདེ་འཇགས་ལས་ཁུངས་ཀྱིས་ཁོ་ཚོའི་རྗེས་ལ་ཡོང་བྱས་ཉེས་པ་བཏང་ཡག་དང་འདི་འདྲའི་ཉེན་ཁ་ཡོད་པ་རེད་ད་དེ་དངོས་གནས་མི་ཚང་མ་ལོག་གི་སེམས་ཁྲལ་ཆེན་པོ་ཞེ་པོ་ཆགས་ཡག་དོན་དག་ཅིག་ཆགས་ཤག་ཁོ་ཚོས་ཉེན་བརྡ་བཏང་པ་ནང་བཞིན་འདས་པའི་ཟླ་བ་གཅིག་གཉིས་ཀྱི་ནང་ལོག་ལ་ཡང་དཔལ་འབྱོར་དང་འབྲེལ་བ་ཡོད་པའི་གསར་འགྱུར་ཕྱེད་ཀ་དུ་བལྟས་པ་ཡིན་ན་མངོན་གསལ་དོད་པོ་འདི་དག Wall Street Journal དང New York Times གསར་ཤོག་གཉིས་ཆ་གིས་ཕལ་ཆེར་འདས་པའི་ཉི་མ་གཉིས་གསུམ་གྱི་ནང་ལོག་ལ་ཡང་འདིའི་སྐོར་གྱི་གནས་ཚུལ་རིང་པོ་གཅིག་གཉིས་སྤེལ་སོང། འདི་གཉིས་ནང་ཟེར་ཡག་བྱས་པ་ཡིན་ན་རྒྱ་ནག་སྤྱི་ཚོགས། དྲ་ལམ་ཡིན་ནའི་རེད་ད་ག་ནང་བཞིན་གསར་འགྱུར་བརྒྱུད་ལམ་ཁག་ལ་ཡིན་ནའི་རེད་ཨ་ནི་འདི་མ་ཡིན་པའི་ད་དཔལ་འབྱོར་དང་འབྲེལ་བ་ཡོད་པའི་སྙན་ཐོ་མང་པོ་ཅིག་དོན་གྱི་ཡོད་རེད་པ་དེ་ཚོ་ག་པར་བལྟས་པ་ཡིན་ནའི་ཧོབ་དེ་ཁ་ལ་ཡ་རྒྱ་ནག་གི་དཔལ་འབྱོར་གྱི་གནས་སྟངས་དེ་ད་དངོས་ཡོད་ཀྱི་གནས་སྟངས་དེ་ད་ག་རེ་ཟེར་དཀའ་ངལ་ཞིག་ཡོད་རེད་འདི་ཡིན་ནའི་བཤད་ནུས་མཁན་གྱི་རྩོམ་ཡིན་ནའི་དེ་ཚོ་ཞེ་པོ་ཉུང་རུ་ཕྱིན་ཤག་ཟེར་བྱས་ལབ་ཤག་ད་བཤད་མཁན་ཡོད་པ་གཅིག་གཉིས་བྱུང་པ་དེ་ཚོ་དཔེ་ཆ་བཞག་ན་ཉེ་དུས་ཡི་ཚའེ་ཟེར་མཁན་རྒྱ་ནག་གི་གསར་འགྱུར་བརྒྱུད་ལམ་ཅིག་ཡོད་རེད་གསར་འགྱུར་བརྒྱུད་ལམ་འདིའི་ནང་ལོགས་ལ་ཡ། ལི་ཞུན་ལེ་ཟེར་མཁན་ཞིག་རྒྱ་ནག་གི་དཔལ་འབྱོར་རིག་པ་མཁས་པ་ཞིག་འདུག་དེ་ཁོ་རང་གིས་ད་ལྟ་རྒྱ་ནག་གཞུང་འབྲེལ་གྱི་འདིར་ད་ལྟའི་འདི་ནང་རྩོམ་ཞིག་བྲིས་བྱས་རྩོམ་དེའི་ནང་ལོག་ལ་ཡང་ད་ག་རེ་ཟེར་རྒྱ་ནག་གི་མི་མང་གི་ད་ཡོང་འབབ་དེ་གནས་སྟངས་སྐྱོ་པོ་ཡོད་མཁན་དེ་ད་དུང་ཨ་ནི་བརྒྱ་ཆ་བདུན་ཅུ་ཙམ་ཞིག་ལ་ཡང་ཟླ་བ་རེ་རེ་ལ་ཡང་རྒྱ་མི་སྒོར་མོ་སྟོང་ཕྲག་གཉིས་ལས་ཡོད་མ་རེད་དེ་འདྲ་སོང་ཙང་རྒྱ་ནག་གཞུང་གིས་རྒྱ་ནག་གི་འཛད་སྤྱོད་པའི་འགྲོ་སོང་བཏང་ཡག་དེ་མང་དུ་བཏང་བྱས་དཔལ་འབྱོར་ཡར་རྒྱས་བཏང་དགོས་ཀྱི་ཡོད་ན་རྒྱ་ནག་གཞུང་གིས་ཁོང་ཚོ་ལ་ཡང་ད་དཔལ་འབྱོར་གྱི་ཐད་ཀར་རོགས་རམ་དེ་བྱེད་ཐུབ་ན་ཡག་གི་རེད་ཟེར་ད་ཨ་མི་རི་ཀའི་ནང་བྱས་པ་ཡིན་ན་མཚམས་མཚམས་འདི་ཆིག་སྟོང་ཨ་ནད་ཡམས་འདི་བྱུང་བའི་སྐབས་འདི་ཡར་དངུལ་སྤྲད་འདི་བྱས་མ་སོང་ངམ་འདི་འདྲའི་བཟོ་འདྲ་བྱས་ན་ཡག་པོ་རེད་ཞེས་བྱས་ཁོ་རང་རྩོམ་ཅིག་བྲིས་ཡོད་འདྲ། སྤྱིར་བཏང་གི་རྒྱུན་ལྡན་གྱི་གནས་སྟངས་འོག་ད་ནི་དཔེ་བཞག་ན་ཟླ་བ་ཁ་ཤས་ཤིག་གོང་དེར་ཡིན་པ་ཡིན་ནའི་རྩོམ་འདི་འདྲ་འབྲི་མཁན་མང་པོ་ཡོད་པ་རེད་སྤྱིར་བཏང་རེ་བྱས་ཀྱི་ད་ག་མིའི་བསམ་ཚུལ་ཅིག་རེད་པ་ཡིན་ནའི་རྩོམ་འདི་ཐོན་པ་ད་ག་ལམ་སང་ད་ག་རྩོམ་འདི་མར་བསུབ་མ་ཟད་ཨ་ནི་ཟེར་ཡག་བྱས་པ་ཡིན་ན་ཡི་ཚའེ་ཟེར་མཁན་དེ་ཞིབ་དཔྱད་བཏང་ཡོད་ས་རེད། དེས་མ་ཟད་ཀྲང་ཧྥ་ཏ་ཞུའེ་བྱས་བྱས་ད་སློབ་གྲྭ་ཆེན་མོ་པེ་ཅིན་ནང་ལོག་གི་སློབ་གྲྭ་ཆེན་མོ་གལ་ཆེན་པོ་ཞིག་རང་རེད། འདིའི་ནང་ལོག་ལ་ཡང་དཔལ་འབྱོར་དང་འཛིན་སྐྱོང་དང་འདི་འདྲས་ཀྱི་སློབ་གྲྭའི་འདི་འགོ་ཁྲིད་གཙོ་བོ་ལིའུ་ཅི་ཕང་ཟེར་ཡ། ཁོ་རང་གིས་ད་གཞུང་འབྲེལ་གྱི་འདི་ཚོགས་འདུ་གཅིག་གི་ཐོག་ལ་ཡང་ད་གལ་སྲིད་རྒྱ་ནག་ནང་ལོག་ད་མི་མང་མང་པོ་གཅིག་གིས་མ་དངུལ་རྐང་གྲངས་ཁྲོམ་རའི་སྒང་གི་དངོས་གནས་གནས་སྟངས་དེ་ཤེས་ཀྱི་མེད་ཙང་ད་ཁོང་ཚོས་དངུལ་མང་པོ་ཞེ་པོ་ཞིག་བླུགས་པ་ཡིན་ན་ཉེན་ཁ་ཆེན་པོ་ཞེ་པོ་ཅིག་རེད་ཟེར་ཡ་འདི་འདྲས་གཏམ་བཤད་རེ་བྱས་པ་འདྲ། ད་དེ་ཚོ་ད་སྤྱིར་བཏང་མི་དཔལ་འབྱོར་རིག་པ་ཚོའི་ལས་ཀ་རེད་བ་ད་དེ་ཚོ་བཤད་ཡ་དེ་ཚོ། ཡང་ཁོ་རང་སྐད་ཆ་འདི་དྲ་ལམ་ཐོག་ཕྱིན་པའི་རྗེས་ལ་ཡ། ཚང་མ་བསུབ་མ་ཟད་ཨ་ནི་ཟེར་ཡས་བྱས་ན་ཁོ་རང་ལས་གནས་ནས་འཕོ་འགྱུར་བཏང་ཡོད་ས་རེད། བྱས་བྱས་ད་དེ་འདྲས་བཟོ་འདྲའི་གནས་ཚུལ་མང་པོ་ཞིག་བྱུང་མ་ཟད་དམིགས་བསལ་ཡིན་ན། Wall Street Journal དང New York Times གསར་ཤོག་གཉིས་ཆ་ལོག་གས་དམིགས་བསལ་བཏོན་ཡ་གཅིག་ག་རེ་འདུག་ཟེར་ན། གང་འདྲ་ཧྲེན་ཀྲེན་ཡོད་པའི་བཟོ་ཚོང་ལས་ཁང་དེ་ཚོ་སྤྱིར་བཏང་དེང་དུས་ཀྱི་དཔལ་འབྱོར་ཆགས་པའི་རྗེས་ལ་བཟོ་ཚོང་ལས་ཁང་འདིའི་རིགས་དེ་མང་པོ་ཅིག་ཡོད་རེད་ད་ཁོང་ཚོའི་ལས་ཀ་ག་རེ་རེད་ཟེར་ན། དཔལ་འབྱོར་གྱི་གྲངས་ཐོ་རྡོག་རྡོག་ཡོད་རེད་བ། དེ་ཚོ་ད་མ་དངུལ་རྐང་གྲངས་ཡིན་ནའི་རེད། ཐོན་སྐྱེད་ཀྱི་ཚད་གྲངས་ཡིན་ནའི་རེད་དེ་ག་ནང་བཞིན་ཡོང་འབབ་ག་ཚད་ཡོད་མེད་རེད། གྲངས་ཀ་དེ་གའི་གང་ག་ལོག་ལ་བལྟས་རྗེས། ཁོ་ཚོས་ཟླ་བ་བཞི་བཞིའི་ནང་ལོག་ལ་ཡི་སྙན་ཐོ་བཏོན་རྗེས་འདས་པའི་ཟླ་བ་བཞིའི་ནང་ལོག་ཡང་གནས་སྟངས་དེ་ག་ཚོད་བྱུང་ཤག་ད་མ་འོངས་པའི་ཟླ་བ་བཞི་ནང་ཚོད་དཔག་བྱས་ན་དེ་འདྲས་འབྱུང་གི་རེད་ཟེར་རྗེས་ཀྱི་དེ་འདྲས་ཀྱི་སྙན་ཐོ་བཏོན་གྱི་ཡོད་རེད་བ། ད་དེ་བཟོ་ཚོང་ལས་ཁང་ཁོ་རང་ཚོའི་ཚོང་རེད་ད་ཁོ་ཚོས་བཏོན་པའི་སྙན་ཐོ་འདི་གའི་ཚོང་པ་གཞན་པ་དེ་ཚོར་བཙོངས་རྗེས་ཚོང་པ་གཞན་པ་དེ་ཚོས་དེ་བེད་སྤྱོད་བཏང་བྱས་ཚོང་རྒྱག་གི་ཡོད་རེད་བ་ཧྲེན་ཀྲེན་ལ་ཡོད་པའི་བཟོ་ཚོང་ལས་ཁང་འདིས་ཁོ་ཚོས་སྙན་ཐོ་ཞིག་བཏོན་ཡོད་ས་རེད་ད་སྙན་ཐོ་འདིའི་ནང་ལ་ཡང་དེ་རིང་ཁ་སང་རྒྱ་ནག་དཔལ་འབྱོར་དཀའ་ངལ་ཡོད་ཙང་དཀའ་ངལ་འདུག་ཟེར་གི་རེད། ད་ལོའི་ལོ་འདིའི་ནང་ལོག་ལ་ཡང་དང་ལོ་གསར་པའི་ནང་ལ་ཡང་དཔལ་འབྱོར་མུ་མཐུད་བྱས་དཀའ་ངལ་ཆེན་པོ་འཕྲད་ས་རེད་ཞེས་བྱས་ལབ་ཡོད་ས་རེད་ད་དེ་བྱས་ཙང་སུས་བལྟས་པ་ཡིན་ནའི་མཐོང་ཡ་ཅིག་རེད་བ་བཟོ་ཚོང་ལས་ཁང་འདི་ལ་ཡང་རྒྱ་ནག་གཞུང་རང་གིས་ཉེན་བརྡ་བཏང་བྱས་སྙན་ཐོ་འདིའི་རིགས་བཏོན་ཆོག་གི་མ་རེད་ཞེས་བྱས་ལབ་བྱས་ད་དེ་འདྲའི་བཏོན་ཆོག་གི་མ་རེད་ཟེར་ནས་པ་སྤྱིར་བཏང་འབྲོག་པ་ལ་ཡང་དྲ་ལམ་ཐོག་ཕྱིན་བྱས་མི་ཁ་ཤས་ཀས་སོ་སོའི་དངུལ་དེ་ཤོར་དུས་སྐད་རྒྱག་མཁན་གཅིག་པོ་མ་ཡིན་པ་བྱས། ཨ་ནི་ཡང་གཅིག་གསར་འགོད་པ་གཅིག་གིས་གསར་འགྱུར་ཅིག་བཏང་པ་བྱས་བྱས་བཤད་རྒྱུ་འདི་མིན་པ་བྱས། བཟོ་ཚོང་ལས་ཁང་དངོས་གནས་དེ་དཔལ་འབྱོར་ཞིབ་འཇུག་བྱེད་མཁན་དེ་ཚོས་སྙན་ཐོ་དེ་ཚོའི་དྲང་པོ་བྱས་བྱས་བཏོན་མ་ཆོག་པ་ཅིག་བྱེད་དུས་ཙམ་པ། ད་དེ་བྱས་པའི་རྐྱེན་གྱིས་རྒྱ་ནག་ཁྱོན་ཡོངས་ཀྱི་དཔལ་འབྱོར་ལ་ཡང་གཅིག་བྱས་ན་ཁོ་རང་ཚོའི་དྲིལ་བསྒྲགས་དང་ཆབ་སྲིད་ཀྱི་དགོས་མཁོ་ཕྱིར་བལྟས་པ་ཡིན་ན་འདི་ཕན་ཐོགས་བྱས་རྒྱ་ནག་ནང་ལོག་ལ་ཡང་དེ་རིང་ཁ་སང་གཅིག་གིས་ཞེ་པོ་གཅིག་དཔལ་འབྱོར་ཡར་རྒྱས་འགྲོ་གི་ཡོད་པ་དང་དེ་འདྲས་ཀྱི་རྣམ་པ་གཅིག་ཡོང་ཡག་ལ་ཡང་ཕན་ཐོགས་ས་རེད་བ་དེ་ལས་རྒྱ་ནག་དཔལ་འབྱོར་དང་དེ་ཚོར་ཞིབ་འཇུག་བྱེད་མཁན་མང་པོ་གཅིག་ག་རེ་ཟེར་གྱི་འདུག་ཟེར་ན་གལ་སྲིད་དེ་འདྲས་བྱས་པ་ཡིན་ན་དངོས་གནས་ཀྱི་རྒྱ་ནག་གི་ད་ལྟའི་དཔལ་འབྱོར་གནས་སྟངས་དེ་ད་ཚོང་ལས་བྱེད་མཁན་ཡིན་ནའི་རེད་ད་སྤྱིར་བཏང་མི་མ་རྩ་འཇོག་མཁན་ཡིན་ནའི་རེད་དེ་གས་དེའི་གནས་ཚུལ་དངོས་གནས་དེ་ཤེས་མ་ཐུབ་པ་བྱས་བྱས། དཔལ་འབྱོར་ལ་ཡ་ད་ཕན་རྒྱུའི་ཚབ་ལ་གནོད་སྐྱོན་ཆེན་པོ་ཞིག་ཡོང་གི་རེད། དེས་མ་ཟད་དེ་འདྲའི་བྱེད་དུས་ཙམ་པ་ད་མི་ཚང་མ་ལོག་ཧ་གོ་གི་རེད་བ་དཔལ་འབྱོར་གི་གནས་སྟངས་དེ་ག་འདྲས་ཡོད་མེད་ཅིག་རོབ་ཙམ་ཅིག་སེམས་པའི་ནང་ཡོང་གི་རེད། འདིའི་གྲངས་ཀ་དག་འདི་ཚོ་ཁྱོན་ནས་མ་བཤད་གོ་དུས་ཙམ་པ་མི་ཚང་མ་ལོག་གས་འདིའི་སྔོན་ནས་རྒྱ་ནག་གཞུང་གིས་བཤད་པའི་སྐད་ཆ་ལ་ཡིད་ཆེས་ཞེ་དྲག་མེད་པའི་སྒང་ལ་ཡང་དེ་བས་ཡིད་ཆེས་ཆུང་བྱས་རྗེས་དཔལ་འབྱོར་གི་གནས་སྟངས་སྐོར་ལ་ཡང་མི་ཚང་མ་ལོག་འཐོམ་བྱས།

ད་འདི་སྐབས་དེ་མི་ཚང་མ་ལོག་སྐྱོ་བོ་སོང་ཙང་གས་ཞི་ར་ཞི་ར་གཞུང་གིས་ག་རེ་བཤད་གི་ཡོད་ན་ལས་དེ་ལས་དོ་སྣང་ཟད་གས་རྒྱུ་མ་རེད་ཁོང་ཚོ་དང་འབྲེལ་བ་ཟད་གས་ཡོད་མ་རེད་ག་རེ་བཤད་གི་ཡོད་ན་ད་ད་རེས་ཁ་སང་རྒྱ་ནག་ནང་ལོགས་ལ་ག་ཚད་མི་འདུག་ཟེར་ནས་ལས་མ་དངུལ་རྐང་གྲངས་ཁྲོམ་རའི་ཐོག་ལ་ཡ་མ་རྐང་ཉོས་བྱས་ཡིན་ན་དངུལ་མང་པོ་བཞག་མཁན་ཡིན་ན་རྒྱ་ནག་ནང་ལོགས་མི་འབོར་ཞེ་པོ་ཆེན་པོ་རེད་བྱས་ཙང་ཁོང་ཚོའི་དངུལ་དེ་ག་ཉིན་མ་རྟག་པར་ཇེ་མ་ཆུང་ཆུང་ཆུང་ཕྱིན་ཉུང་ཉུང་ཉུང་འགྲོ་དུས་མངོན་གསལ་དོད་པོ་མཐོང་གི་རེད་ཕ་གིའི་གཞུང་གི་དྲིལ་བསྒྲགས་དེ་དང་དངོས་གནས་ཁོང་ཚོས་མ་དངུལ་རྐང་གྲངས་ཁྲོམ་རའི་ནང་ཡོད་པའི་དངུལ་གི་གྲངས་ཀ་དེ་འགྱུར་ལྡོག་འདི་ལ་ཡང་ཁྱད་པར་ཆེན་པོ་ཞེ་པོ་ཅིག་ཚུར་སེམས་ནང་ཚོར་སྣང་ཆེན་པོ་ཞིག་བྱུང་དགོས་རེད་ཨ། འདི་ལས་གལ་ཆེ་ཞིག་ཡིན་ན། ད་རེས་ཁ་སང་རྒྱ་ནག་ནང་ལོགས་མི་འབོར་གྱི་བརྒྱ་ཆ་བརྒྱད་ཅུ་གྱ་གྲངས་གཅིག་ལ་ཡང་ཡིན་ན་ཁང་པ་ཡོད་རེད། ཁང་པ་ཡོད་དུས་ད་རེས་ཁ་སང་ཁང་པའི་གོང་ད་དེ་ཚོ་མར་ཆག་འགྲོ་དུས། གཞུང་གིས་དྲིལ་བསྒྲགས་ག་ཚད་དང་ཞེ་པོ་ཞིག་སྙན་པོ་ག་ཚད་བྱས་ནས་མ་བྱས་ནས། གང་ལྟར་མི་སོ་སོས་སོ་སོའི་ཁང་པ་དེ་ལ་གོང་ག་ཚད་ཡོད་མེད་དང་ཁང་པ་བཙོང་མ་ཐུབ་དང་ཁང་པ་ཉོ་མཁན་དེ་ཚོ་གོང་ཆག་དེ་ཚོ་དེང་གི་ཧ་གོ་དུས་གང་ལྟར་སྔ་མོ་ནང་བཞིན་ཅིག་རྒྱ་ནག་གི་མི་མང་ལ་ཡར་མགོ་སྐོར་བཏང་ཡང་ཁག་པོ་ཡོད་པ་མ་ཟད་ཡོད་དེ་མགོ་སྐོར་བཏང་པའི་འབྲས་བུ་འབྱོར་བ་དེའི་སྔ་མོ་དང་མ་འདྲ་ཞིག་ཏན་ཏན་ཡོང་གི་རེད་ཟེར་བྱས་བྱས་ལབ་བཞག་དེ་འདྲ་སོང་ཙང་དཔེར་ཆ་བཞག་ན་ཁ་སང་རང་རེད། རྒྱ་ནག་གི་མི་དམངས་ཉིན་རེའི་ཚགས་པར་ཐོག་ལ་ཡང་རྩོམ་ཞིག་བཀོད་བཞག་རྩོམ་འདིའི་མགོ་བྱང་རེ་བྱས་ན་རྒྱ་ནག་རྒྱལ་ཁབ་ཡོངས་གང་སར་ཡར་རྒྱས་མདུན་སྐྱོད་ཀྱི་སྤྲོ་སེམས་ཀྱི་རྣམ་པས་ཁེངས་བསྡད་ཡོད་རེད་ཟེར་བྱས་ཀྱི་དེ་འདྲས་ཀྱི་མགོ་བྱང་རེ་བྱས་བྱས་བྲིས་བཞག་དེ་བྱེད་དུས་ཙམ་པ་ཁོང་ཚོས་ཟེར་བྱས་ན་དེའི་འོག་ལ་ཡང། ད་མཆན་འབྲི་མཁན་ཡོད་རེད་སྐྱོན་བརྗོད་བྱས་བྱས་འབྲི་མཁན་དེ་ཚོ་ད་ལམ་སང་མེད་པ་བཟོས་དོན་སྐོར་ཅུང་མ་དེ་ལས་ཡིན་ནོ་ལས་མི་མང་པོ་ཞེ་པོ་ཅིག་གིས་འོག་ལ་ཡ་ཧ་ཧ་ཧ་ཧ་ཟེར་བྱས་བྱས་གད་མོ་བགད་པའི་འདི་ཀྱེ་ཅི་ད་གང་གི་ལོག་གི་སྡོད་གི་ཡོད་མ་གང་གི་ལོག་གི་དངོས་ཡོད་གནས་ཚུལ་མཐོང་གི་ཡོད་ར་བ་དེ་མཐོང་དུས་ཙམ་པ་ཡིན་ན་ཁོང་ཚོའི་འཚོ་བ་དེ་དང་ཨ་ནི་གཞུང་གི་དྲིལ་བསྒྲགས་དེའི་བར་དེ་ལ་ཧ་སོང་ཆེན་པོ་ཞེ་པོ་ཅིག་བྱུང་བ་དེ་ཡིན་ན་སྤྱིར་བཏང་གི་ཆབ་སྲིད་གནས་ཚུལ་དང་མ་འདྲ་ད་དཔལ་འབྱོར་གནས་ཚུལ་ཟེར་དུས་མི་སེར་འདི་ཚང་མ་ལོག་ཉིན་མ་རྟག་པར་ཅིག་ཨ་ནི་ཁོ་ཚོས་མྱོང་ཐུབ་ཡག་ཅིག་འདུག་པ། གཞུང་གི་དྲིལ་བསྒྲགས་འདི་ག་རེ་བྱས་ནས་མ་བྱས་ནས་ཁོ་ཚོས་མྱོང་ཡག་དེ་ལོགས་ཀ་ཡིན་དུས་འདིའི་བར་དེ་ལ་གི་ཁྱད་པར་དེ་མངོན་གསལ་དོད་པོ་འདི་གཉེར་ཡག་རྒྱ་ནག་གཞུང་གིས་ད་ཆབ་སྲིད་ཀྱི་གནད་དོན་ཐོག་ལ་ཡག་དམ་དྲག་བྱས་པ་དང་མ་འདྲ་ཡིན་ན། ཕལ་ཆེར་དཔལ་འབྱོར་ཐོག་ལ་ཡག་དམ་དྲག་བྱས་ཡག་འདི་ལ་ཡག་འབྲས་བུ་དེ་ཕལ་ཆེར་ལོགས་ཀ་ཞིག་དོན་མདོག་ཁ་པོ་རེད་ཟེར་བྱས་བྱས་ཞིབ་འཇུག་བྱེད་མཁན་མང་པོ་གཅིག་གཟིགས་འདུག